འདི་ལོ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཨ་མི་རི་ཀ་དང་ཀ་ན་ཌའི་སློབ་གྲྭ་ཁག་གི་དབྱར་ཁའི་གུང་གསེང་དང་སྟབས་བསྟུན་ཏེ་བོད་མི་གནས་སྡོད་བྱེད་སའི་ས་གནས་མང་པོ་ཞིག་ལ་བོད་པའི་སློབ་ཕྲུག་ཚོ་ལ་བོད་ཡིག་བོད་སྐད་དང་བོད་ཀྱི་ལོ་རྒྱུས་རིག་གཞུང། ཨ་ནི་དེ་ག་ནང་བཞིན་གཞས་དང་ཞབས་བྲོ་ལ་སོགས་པར་སློབ་ཁྲིད་དང་ངོ་སྤྲོད་གནང་རྒྱུའི་ལས་འཆར་མང་པོ་ཞིག་སྤེལ་མུས་རེད་འདུག་དབྱར་སྦྱོང་གི་ལས་འཆར་འདི་གྲོང་ཁྱེར་ནེའུ་ཡོག་ནང་ལ་རྟེན་གཞི་བྱས་པའི་བོད་ཀྱི་ཐེབས་རྩ་ཁང་གིས་རྒྱབ་སྐྱོར་དང་མཐུན་འགྱུར་རོགས་རམ་གནང་བ་ཅིག་ཆགས་ཀྱི་ཡོད་ས་རེད། ད་གཟའ་འཁོར་འདིའི་ལས་རིམ་ནང་ལ་བོད་ཀྱི་ཐེབས་རྩ་ཁང་གི་འགན་འཛིན་བློ་བཟང་སྙན་གྲགས་ལགས་དང། ཨ་མི་རི་ཀའི་བྱང་ཀེ་ལི་ཧྥོར་ནི་ཡའི་ཁུལ་ལ་ཡོད་པའི་བོད་ཕྲུག་ཚོའི་དབྱར་སྦྱོང་གི་ལས་འཆར་འདིའི་འགན་འཁུར་མཁན་བྱམས་པ་ལྷ་དབང་ལགས་ཨ་ནི་དེ་ག་ནང་བཞིན་ཨ་མི་རི་ཀའི་ཤི་ཀ་གོ་གྲོང་ཁྱེར་གྱི་དབྱར་སྦྱོང་ལས་འཆར་གྱི་དགེ་རྒན་ཤེས་རབ་རྒྱ་མཚོ་ལགས་གསུམ་མཉམ་དུ་བཀའ་མོལ་ཞུ་གིན་བྱམས་པ་ལྷ་དབང་ལགས་དང་ཤེས་རབ་རྒྱ་མཚོ་ལགས་གཉིས་ལ་བཀའ་འདྲི་མ་ཞུ་བའི་གོང་དེ་ལ། ཐེབས་རྩ་ཁང་གི་འགན་འཛིན་བློ་བཟང་སྙན་གྲགས་ལགས་ལ་བཀའ་འདྲི་ཁག་ཅིག་ཞུས་ཨ་ནི་དེའི་རྗེས་སུ། བྱམས་པ་ལྷ་དབང་ལགས་དང་ཤེས་རབ་རྒྱ་མཚོ་ལགས་གཉིས་ལ་བཀའ་འདྲི་ཞུ་གི་ཡིན། ད་སྐུ་ངོ་བློ་བཟང་སྙན་གྲགས་ལགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། བོད་མི་གནས་སྡོད་བྱེད་སའི་ཨ་རི་དང་ཀ་ན་ཌའི་ས་ཁུལ་མང་པོ་ཅིག་ལ། དབྱར་ཁའི་གུང་སེང་དང་བསྟུན་ནས་ད་དབྱར་སྦྱོང་གི་ལས་འཆར་ཅིག་འཚོགས་ཀྱི་ཡོད་རེད་ཨ་མི་རི་ཀ་དང་ཀ་ན་ཌའི་ས་གནས་མང་ཉུང་ག་ཚོད་ཅིག་ནང་ལ། དབྱར་ཁའི་གུང་སེང་དང་བསྟུན་ནས་དབྱར་སྦྱོང་གི་ལས་འཆར་ཚོགས་ཀྱི་ཡོད་རེད་ཨ་ནི་དབྱར་སྦྱོང་གི་ལས་འཆར་དེ་ཚོ་ག་འདྲ་འགྲོ་བཞིན་ཡོང་གི་འདུག་སྐུ་ངོ། ད་ད་ལྟ་ང་ཚོའི་རི་ལ་གསུངས་པ་ནང་བཞིན་ད་ལོ་འཆར་ཅན་ད་ཟླ་ཉིན་ནས་བཟུང་བྱས་ང་ཚོའི་བྱང་ཨ་མི་རི་ཀའི་ཁུལ་ནང་ལ་ཡང་བོད་རིགས་སྤྱི་མཐུན་ཚོགས་པ་ཁག་དམིགས་བསལ་གྱིས་ད་གཟའ་མཇུག་སློབ་གྲྭའི་གོ་སྒྲིག་ཞུ་ས་ཡོད་པའི་གི་ས་གནས་ཁག་དེ་ཚོའི་ནང་ལོགས་ལ་ཡང་བོད་ཀྱི་ཐེབས་རྩའི་ངོས་ནས་ཨ་ནི། ཕྲུ་གུའི་དབྱར་ཁ་སོགས་ཀྱི་དབྱར་ཁའི་གུང་སེང་སྐབས་དེ་ཡང་ཇི་ལྟར་སོ་སོའི་གི་སྐད་ཡིག་དང་དེ་ནང་བཞིན་རིག་གཞུང་ཨ་ནི་ཟློས་གར་དེ་ལ་སོགས་པའི་གི་ཐོག་ལ་ཡང་ཇི་ལྟར་ཟབ་སྦྱོང་གོ་སྒྲིག་ཞུས་པ་ཡིན་ན་ནི་ང་ཚོ་མཐུན་རྐྱེན་ད་ཆ་མུས་ཕུད་ཡ་དེ་འདུག་མཐུན་རྐྱེན་སྦྱར་གྱི་ཡོད་ཟེར་ནས་ཞུས་པ་གཞིར་བཟུང་གི་ཐོག་ནས་ད་ལོ་ས་གནས་ཁག

ད་ལྟ་ང་ངས་ཧན་ད་ས་གནས་མང་པོ་ཅིག་ལ་འབྲེལ་བ་བྱེད་དུས་ཙམ་པ་མང་བ་ཅིག་གིས་སྤྱི་ཟླ་བརྒྱད་པའི་ནང་ལ་ཧན་ད་ཅིག་གི་དབྱར་སྦྱོང་གི་ལས་འཆར་དེ་ཚོགས་ཀྱི་ཡིན་ཟེར་གི་འདུག་བ་མང་ཆེ་བ་སྤྱི་ཟླ་བརྒྱད་པའི་ནང་ལ་ཚོགས་ཀྱི་ཡོད་ས་རེད་བ། ལགས་རེད་ཕལ་ཆེར་ད་དེ་ག་རང་ཆགས་བསྡད་ཀྱི་ཡོད་ས་རེད་ལ་ང་ད་ས་གནས་ཀྱི་གནས་སྟངས་ལ་སྟབས་བསྟུན་བྱས་གོ་སྒྲིག་ཞུ་གི་ཡོད། རྣམ་པ་ཚོ་གིས་དབྱར་སྦྱོང་གི་ལས་འཆར་འདིའི་ཐོག་ལ་རོགས་སྐྱོར་ག་རེ་བྱེད་གནང་གི་ཡོད་རེད་རོགས་ལྟ་གང་ད་གོ་སྒྲིག་གནང་དགོས་ཡས་ཀྱི་དགོས་པ་དམིགས་དོན་རྒྱུ་མཚན་འབྲས་བུ་དེ་ཚོ་ག་རེ་ར་ཆགས་ཀྱི་ཡོད་རེད། འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ནས་བོད་ཀྱི་ཐེབས་རྩའི་གི་ད་ལས་གཞི་ནང་ནས་ལས་གཞི་གལ་ཆེ་གཅིག་ད་བྱང་ཨ་མི་རི་ཀའི་ཁུལ་ནང་ལོགས་ལ་ཡ་གཅིག་ད་བོད་མིའི་གནས་སྡོད་ཡོད་སའི་གི་ས་ཁུལ་ཁག་ནང་ལོགས་ལ་ཡ་གཅིག་སོ་སོའི་གི་སྐད་ཡིག་དང་རིག་གཞུང་མི་ཉམས་གོང་སྤེལ་གཏོང་ཡག་ཐོག་ལ་ཡ་ང་ཚོ་འབད་བརྩོན་ཞུ་གི་ཞུ་ཡག་གི་ད་ཐག་གཅོད་ཟིན་པ་ཞིག་རེད། འདི་ཐག་གཅོད་བྱས་པ་གཞིར་བཟུང་གི་ཐོག་ནས་ད་བོད་རིགས་སྤྱི་མཐུན་ཚོགས་པ་ཁག་ནང་ལ་ཡ་ད་ལྟ་ང་ཚོའི་གི།

དེ་ནང་བཞིན་ཡ་ཕྲུ་གུ་རྒན་པ་ཚོ་ལ་ཡ་ཅིག་ད་དབྱིན་ཇི་བྱས་ན་ཏོ intensive summer program ཟེར་བ་ཅིག་སློབ་ཚན་དེ་ཚོ་ཡང་ཏོག་ཙམ་གཏིང་ཟབ་པ་སློབ་སྦྱོང་སྤྲད་ཡ་གི་ཆེད་དུ་ཡང་ང་ཚོས་ཚོགས་པ་དང་སློབ་གྲྭ་ཁག་གཞན་པ་མཉམ་དུ་ཟུང་འབྲེལ་གྱི་ཐོག་ནས་དཔེ་མཚོན་ཞུས་པ་ཡིན་ན། ཁྲང་གི་ས་ར། རྒྱ་གར་བཞུགས་སྒར་དྷ་རམ་ས་ལར་ཡོད་པའི་ས་ར་མཐོ་སློབ་དང་ཟུང་འབྲེལ་གྱི་ཐོག་ནས་ང་ཚོ་ས་ལ་ཕྲུ་གུ་ཉི་ཤུ་ཐམ་པ་ཅིག་བདུན་ཕྲག་ལྔའི་རིང་ག་ལ་ཡ་ད་ལྟ་སློབ་ཁྲིད་གནང་གནང་བཞིན་པ་ཆགས་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་ད་ལྟ་ད་ཟླ་བ་འདི་གི་ཟླ་མཇུག་ནས་ཡང་བདུན་ཕྲག་གཉིས་རིང་ག་ལ་ཡ་ད་ལྟ།

གཏོང་ཡ་ཆགས་བསྡད་ཡོད་རེད་བོད་པའི་ནང་མི་མང་པོ་ཞིག་ལ་ཡ་སོང་ཙང་དེ་ཚོ་ལ་ཡ་ཕྱོགས་གཅིག་ནས་བོད་རིགས་ཅི་འདྲ་ཚོ་ལ་ཁ་སོ་སོ་སོའི་ནས་གཟའ་མཇུག་སློབ་གྲྭ་ཇི་ཡོད་དེ་དེ་གི་ཐོག་ལ་ཡ་མ་དག་ཧ་ག་རེ་བྱེད་ཡ་འདུག་མང་པོ་ཅིག་ལ་ཡ་དོ་སྣང་གསར་པ་ལ་ཡ་དང་ཡ་གོ་སྐབས་གསར་པ་དེ་དེ་འདྲའི་གི་ང་ཚོའི་བསམ་པའི་ནང་བང་དེ་རྗེས་ཨ་ནི་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡ་ཅིག་གི་ལོ་འཁོར་ཞིག་འདུག་ཞུ་ཞུ་མ་ཤ་ཏི་ཡོད། མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཡོང་ཡ་ལ་ཕན་ཐོགས་ག་ཚོད་ཅིག་ཡོང་གི་འདུག་དགོངས་གི་འདུག་བས། ལས་བྱ་འདི་ལྟ་བུ་གི་ཐོག་ནས། རེ་བ་ནི་ཡང་ཕྱོགས་གཅིག་ནས་ད་དབྱར་སྦྱོང་སྤྲད་པའི་སྐབས་ལ་ཡང་ཕྲུ་གུ་ཚོ་ལ་སོ་སོའི་གི་རིག་གདའ་རིག་གཞུང་དང་སྐད་ཡིག་སོ་སོའི་མི་རིགས་ངོ་བོ་དེ་ག་རེ་རྩ་ཆེན་པོ་ཡིན་པ་འདིའི་ཐོག་ལ་ཡང་ཅིག་ད་ག་སོ་རེ་དོ་སྣང་སླེབས་ཟེར་ན་མི་འདུག་དོ་དབྱིངས་སླེབས་ཟེར་ན་མི་འདུག་ད་ལྟ་འདིའི་ཐོག་ལ་ཡང་ཕན་ཐོགས་ཏན་ཏན་ཡོང་གི་ཡོད་པ་ཅིག་ད་རྩོད་མེད་ཅིག་རེད་བསམ་གྱི་འདུག་དེ་ཡིན་ན་དུས་ཚོད་ཐུང་ཐུང་དེའི་ནང་ལོགས་ལ་ཡང། ག་སོང་རེད་ཅིག་ཞེ་པོ་ཅིག་ཡག་པོ་ཆགས་ཐུབ་པའི་བཟོ་འདྲ་དངོས་གནས་བྱེད་ཐུབ་ཡོད་མ་རེད། ཡིན་ནའི་དེ་འདྲའི་གི་སྡིངས་ཆ་མང་པོ་ཅིག་སྤྲད་པ་དང་ཨ་ནི་ལོ་རེ་ནས་ལོ་རེ་ཕྲུ་གུ་མང་པོ་ཞིག་དེ་ནང་ལ་ཡ་མཉམ་ཞུགས་ཤིག་གནང་ཐུབ་པ་ཡིན་ན་ཨ་ནི་ཅིག་ག་སོང་རེད་ཕ་མ་དང་སྤྱི་ཚོགས་ཚང་མའི་གི་དེ་ནང་ལ་ཡ་ཅིག་ད་ལོ་ཆ་ཚང་རིང་ག་ལ་ཡ་གོ་སྐབས་འདྲ་མིན་ཡོད་པ་ཅིག་ཤེས་པའི་གི་ཐོག་ནས་ནི་ཕ་མ་ཚོའི་ངོས་ནས་དོ་སྣང་གནང་སྟེ་ཡ། ཕ་མ་ཚོའི་ངོས་ནས་ཨ་ནི་ཕྲུ་གུ་ཚོ་ལ་དམིགས་བསལ་གྱི་ག་སོ་ཅིག་དང། བོད་སྐད་དང་བོད་བོད་ཀྱི་གོམས་གཤིས་བཟང་པོ་དེ་སྦྱང་ཐུབ་ཡ་ཐོག་ལ་ཡ་ཨ་ནི་འབད་བརྩོན་གནང་ཡ་ཐོག་ལ་དེ་འདྲའི་གི་ཕན་ཐོགས་རེད་བསམ་གྱི་འདུག་ད་ཉེ་བའི་ཆར་ལ་ད་ལྟ་ང་ཚོས་བོད་སྐད་འགྲན་བསྡུར་གོ་སྒྲིག་ཞུས་པའི་སྐབས་ལ་ཡ་དེ་ནང་ལ་ཡ་མཉམ་ཞུགས་གནང་མཁན་ཕྲུ་གུ་བརྒྱ་དང་དྲུག་ཅུ་ཟིག་བྱུང་ཡོད་རེད། འོ་ན་དེ་ནང་ལ་ཡ་མཉམ་ཞུགས་གནང་ནས་ཨ་ནི་ཅིག་ཕྲུ་གུ་ད་ལོ་དྲུག་བདུན་བརྒྱད་ཕྱིན་པ་ཡིན་ནའི་རེད་འདུག་ལོ་བཅུ་གྲངས་ཕྱིན་པ་ཡིན་ནའི་རེད་དེ་ཚོ་མཉམ་ཞུགས་བྱས་པའི་སྐབས་ལ་ཡ་སྤྱིར་བཏང་ཨ་མི་རི་ཀ་ནང་སྐྱེས་ཏེ་ངེད་ཀྱི་བྱེད་པོ་ཅིག་ཡང་མིན་ནའི་ཆུང་ཆུང་དུས་སྐབས་འདིར་སླེབས་ནས་ད་འཚར་ལོངས་འདིར་བྱས་བསྡད་པ་དེ་ཚོའི་གིས་དངོས་གནས་བོད་སྐད་རྒྱབ་སྟངས་དང་ག་སོ་ཅིག་རྣམ་འགྱུར་སྟོན་སྟངས་ལ་སོགས་པའི་གི་གནས་སྟངས་ཐོག་བལྟས་པའི་སྐབས་ལ་ཡ་ག་ལ་གང་འཚམ་སེམས་ཤུགས་འཕར་ཡ་ཞིག་དང་སྤོབས་པ་ཞེ་ཅིག་རེད་ཤག་བསམ་སོང། ཟབ་སྦྱོང་འཚོགས་ཟིན་པའི་གི་འཚོགས་བཞིན་པ་དང་ཡང་ཅིག་གི་འཚོགས་ཚར་བའི་གི་ས་གནས་ཁ་ཤས་ཅིག་ནང་ལ་ཅིག་གི་སློབ་ཕྲུག་ཚོ་ལ་དབྱར་གྱི་གུང་གསེང་དང་སྟབས་བསྟུན་ནས་དབྱར་སྦྱོང་གཟའ་འཁོར་གཉིས་འཚོགས་མཁན་དེ་འདྲས་འདུག་གཟའ་འཁོར་གཅིག་འཚོགས་མཁན་འདུག་ཁ་ཤས་ཟླ་བ་གཅིག་གི་འཚོགས་ཀྱི་ཡོད་ཟེར་གྱི་འདུག་གང་ལྟར་རྣམ་པ་ཚོ་གིས་དབྱར་སྦྱོང་ཀྱི་སྐབས་སུ་སློབ་ཚན་ཟེར་ནའི་འདྲ་གང་ལྟར་ལས་རིམ་ག་རེ་ག་རེ་ཅིག་གོ་སྒྲིག་བྱེད་དགོས་ཀྱི་ཡོད་མེད་སློབ་ཚན་ག་རེ་བསླབ་དགོས་ཀྱི་ཡོད་མེད་འདི་འདྲས་ཀྱི་ལམ་སྟོན་འདི་འདྲས་ག་རེ་རང་གིས་གནང་གི་ཡོད་རེད་ཡང་མིན་ན་ས་གནས་སོ་སོ་སོས་ཀྱིས་དབྱར་སྦྱོང་ཀྱི་སྐབས་སུ་ག་རེ་ག་རེ་ལས་རིམ་ག་འདྲ་ཅིག་བང་བསྒྲིགས་མ་བསྒྲིགས་དེ་ཁོ་རང་ཚོ་གི་འདོད་མོས་གཞིར་བཟུང་ཕེབས་ཀྱི་ཡོད་རེད་ཡང་མིན་ན་བོད་ཀྱི་ཐེབས་རྩ་ཁང་གིས་ལམ་སྟོན་ཅིག་གནང་གི་ཡོད་རེད་ལམ་སྟོན་གནང་གི་ཡོད་ན་ལམ་སྟོན་དེ་ག་རེ་ཆགས་ཀྱི་ཡོད་རེད།
ད་རེས་དམིགས་བསལ་ང་ཚོའི་ལམ་སྟོན་ཟེར་མཁན་ཡོད་མ་རེད་ཡིན་ནའི་ཡང་བརྗོད་གཞི་ད་ཟབ་སྦྱོང་ནང་ལོགས་ལ་ཡང་ཕྲུ་གུའི་གི་ད་གནས་སྟངས་ལ་དཔག་པའི་གི་ཐོག་ནས་ཁ་ཤས་ཡང་ལོ་ཆུང་ཆུང་ཞེ་པོ་ཅིག་འདི་མང་པོ་ཡོད་པ་ཡིན་ན་དེ་ལ་དཔག་པའི་གི་ཐོག་ནས་ཡང་བོད་སྐད་དང། གཅིག། ནང་ཆོས་ངོ་སྤྲོད་ལ་སོགས་པའི་གི་གཅིག་དང་གཞས་སྣ་འཁྲབ་སྟོན་དང་དེ་འདྲའི་ཐོག་ནས་འགྲོ་བསྡད་ཀྱི་ཡོག་རེད། ཨ་ནེ་ཕྲུ་གུ་ཏོག་ཙམ་རྒན་པ་ཡོད་སའི་གི་ས་ཁུལ་ཁག་ནང་ཡིན་པ་ཡིན་ན་ཨ་ནེ་ཡང་ཆབ་སྲིད་གི་ལོ་རྒྱུས་གི་ཐོག་ནས་ཡིན་པ་ཡིན་ནའི་རེད་ཆབ་ཆབ་སྲིད་གི་གནས་སྟངས་ཐོག་ནས་ཡིན་པ་ཡིན་ནའི་རེད་བོད་གི་ལོ་རྒྱུས་ཐོག་ནས་ཡིན་པ་ཡིན་ནའི་རེད། དེ་ག་ནང་བཞིན་སྐྱབས་མགོན་རིན་པོ་ཆེའི་གི་མཛད་པ་འཕྲིན་ལས་ཐོག་ནས་ཡིན་པ་ཡིན་ནའི་རེད་དབུས་བོད་མིའི་སྒྲིག་འཛུགས་གི

ད་ཅིག་ཀྱང་ད་ས་གནས་བཅུ་བདུན་ཙམ་ཅིག་ལ་གསུངས་སོང་དེ་བྱེད་དུས་ད་དབྱར་ཁའི་གི་ལས་སྦྱོང་འདི་གྱི་ཐོག་ནས་ཟབ་སྦྱོང་ཟེར་དགོས་རེད་བ་གང་ལྟར་དབྱར་སྦྱོང་འདི་གྱི་ཐོག་ནས་སློབ་ཕྲུག་རྣམ་པ་ཚོ་གི་ཚོད་དཔག་གནང་བ་ཡིན་ན་ག་ཚོད་ཅིག་ལ་ཕན་ཐོགས་ཡོང་གི་རེད་དགོངས་ཀྱི་འདུག་བས་ཚོད་དཔག་འདྲ་པོ་ཅིག་གནང་བ་ཡིན་ན་སློབ་ཕྲུག་ག་ཚོད་ཅིག་གི་མཉམ་ཞུགས་གནང་ཐུབ་ཀྱི་ཡོད་རེད་ལས་འཆར་འདི་ཚོའི་ཐད་ལ། ད་ས་གནས་སོ་སོ་སོའི་ནང་ནས་ཡང་ས་གནས་ཆུང་སར་བྱེད་པ་ཡིན་ན་ནི་ཧ་ལམ་ཅིག་ད་ས་གནས་དེའི་ཁུལ་ནང་ཡོད་པའི་གི་སློབ་མ་ད་ཡོངས་རྫོགས་སླེབས་ཐུབ་པའི་ཐོག་ལ་ཡང་ཡོང་ཐུབ་ཀྱི་འདུག་ད་ས་གནས་ཆེ་ཁག་དེ་ཚོར་བྱེད་པ་ཡིན་ན་ནི་ཨ་ནི་ཡང་ཅིག་ད་བརྒྱ་ཆ་མཉམ་ཞུགས་གནང་མཁན་བརྒྱ་ཆ་ག་ལ་གང་འཚམ་ཉུང་ཉུང་ཡིན་འདྲ་བ་ཅིག་དེ་འདྲའི་ཁྱད་པར་རེ་ཞིག་འགྲོ་འདུག་ག་སོང་ཙང་ད་ང་ཚོའི་གི་གོང་དུ་ཞུས་པ་ནང་བཞིན་ང་ཚོའི་གི་ད་ཟབ་སྦྱོང་དེ་ཚོ་ང་ག་རེ་ཟེར་དགོས་རེད། མཐུན་འགྱུར་ཞུས་པའི་སྐབས་ལ་ཡང་ང་ཚོའི་རེ་བ་ལ་ཡང་བོད་རིགས་སྤྱི་མཐུན་ཚོགས་པ་དང་དམིགས་བསལ་ཕ་མ་སོ་སོས་ཀྱིས་ཐུགས་འགན་བཞེས་བྱས་ཨ་ནི་དེ་ཚོའི་ནང་ལོགས་ལ་ཡང་ཅིག་ད་ཕྲུ་གུ་ཚོ་ལ་ཡང་ཅིག་བཏང་དགོས་ཡོད་ནའི་རེད། ག་རེ་ཟེར་དགོས་རེད་སེམས་ཤུགས་སྤར་དགོས་ཡོད་པ་ཡིན་ནའི་རེད། དེ་འདྲའི་ཐོག་ནས་ཕྲུ་གུ་གང་མང་མང་ཞིག་མཉམ་ཞུགས་བྱེད་ཐུབ་པ་ཡིན་ན་མཉམ་ཞུགས་བྱས་པ་ཙམ་གྱིས་ངའི་བསམ་པ་ལ་ཁོ་གྲུབ་འབྲས་ཅིག་ལ་ཡང་ངོས་འཛིན་ཞུས་ཆོག་གི་རེད་བསམ་གྱི་འདུག་གལ་སྲིད་དེར་མཉམ་ཞུགས་བྱེད་པའི་ཐོག་ནས་འཛིན་གྲྭ་གཅིག་གཉིས་གསུམ་ག་རེ་གནང་བ་ཡིན་པ་ཡིན་ན་དེའི་རིང་ལ་ཡང་སོ་སོས་ཀྱིས་ཅིག་ད་བོད་དང་བོད་མིའི་གི་ཨ་ནི་གནས་ཚུལ་མང་པོ་ཅིག་རྟོགས་ཐུབ་པའི་ཐོག་ལ་ཡང་ཕན་ཐོགས་ཤིག་ཡོང་རེད་བསམ་གྱི་ཡོད། བོད་ཀྱི་ཐེབས་རྩ་ཁང་གི་འགན་འཛིན་སྐུ་ངོ་བློ་བཟང་སྙན་གྲགས་ལགས་ཀྱིས་དུས་ཚོད་བཏོན་ནས་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ད་འདིའི་རྗེས་སུ་ཨ་མི་རི་ཀའི་བྱང་ཀེལ་ཧྥོ་ནི་ཡའི་བོད་ཕྲུག་ཚོའི་དབྱར་སྦྱོང་ལས་འཆར་གྱི་འགན་འཁུར་མཁན་བྱམས་པ་ལྷ་དབང་ལགས་ལ་བཀའ་འདྲི་ཁག་ཅིག་ཞུ་ཡི་བྱམས་པ་ལྷ་དབང་ལགས་ད་རྣམ་པ་ཚོ་བྱང་ཀེལ་ཧྥོ་ནི་ཡའི་ཁུལ་ལ་ཡིན་པ་ཡིན་ན་དབྱར་སྦྱོང་གི་ལས་འཆར་དེ་ད་ལྟ་ཚོགས་བཞིན་པའི་སྐབས་ཅིག་ཆགས་ཀྱི་ཡོད་ས་རེད་དབྱར་སྦྱོང་གི་ལས་འཆར་དེ་ག་འདྲ་འདྲ་བོ་ཅིག་ཡོང་གི་འདུག་བས་ཅིག་ལས་འབྱར་འདིའི་ཐད་ལ་མཉམ་ཞུགས་གནང་མཁན་སློབ་ཕྲུག་མང་ལོས་འདྲ་བོ་ཅིག་ཡོང་གི་འདུག་བས་འགན་འཁུར་མཁན་ཅིག་གང་དག་སློབ་ཁྲིད་གནང་མཁན་དགེ་རྒན་སུ་སུ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད།

ཏ་རིག་བཅོ་བརྒྱད་ནས་སྤྱི་ཟླ་བརྒྱད་པའི་ཏ་རིག་བཅུ་བར་དུ་ང་ཚོས་འཛིན་གྲྭ་དེ་ཚུགས་ཀྱི་ཡོད། ཨ་ནི་འདི་ལོའི་ད་ཁྱོན་བསྡོམས་ཉི་མ་བཞི་བཅུ་འདུག་ཨ་ནི་ཉི་མ་ལ་གཟའ་ཟླ་བ་ནས་གཟའ་པ་སངས་བར་དུ་ཆུ་ཚོད་གཉིས་གཉིས་ཚུགས་ཀྱི་ཡོད། ཨ་ནི་འདིའི་སྐབས་ལ་ཆུ་ཚོད་གཅིག་དེ་ང་ཚོས་ཀྱི་བོད་ཡིག་འཛིན་གྲྭ་རང་བྱས་ཨ་ནི་ཆུ་ཚོད་གཅིག་དེ་ང་ཚོས་ཀྱི་སྒྲ་སྙན་གྱི་འཛིན་གྲྭ་འདི་འདྲ་བྱས་ནས་ཚུགས་ཀྱི་ཡོད། ཁྱོན་བསྡོམས་ད་ལྟ་སློབ་ཕྲུག་ང་ཚོས་སློབ་ཕྲུག་ཉི་ཤུ་ཡོད།

ཨོ་ད་འདི་ང་ཚོས་ཀྱི་ད་ད་ལྟ་ཀྱི་འདི་ཆ་ལ་ང་ཚོས་ད་ལྟ་འདི་དེ་ལ་ད་ཐེངས་དང་པོ་དུ་ཆགས་འདུག་གི་ད་ད་ནས་ང་ཚོས་ཀྱི་འདི་འདྲའི་ཀྱི་རྒྱུན་རིང་པོ་བྱས་ཏེ། ད་འདི་དེ་སྤྱིར་བཏང་ནས་ད་ང་ཚོས་ཀྱི་དེ་ལ་ང་རང་གི་ད་བསམ་ཚུལ། ད་འདི་སྤྱིར་བཏང་གི་ཨ་རི་ཕྱོགས་གང་གང་ས་གང་ལ་ཡོད་པ་ཚོ་ཀྱི་ཚང་མས་ཀྱི་ཡ་ནི་ཁུར་བཞེས་བཞིན་འགྲོ། དབྱར་ཁའི་ཀྱི་དུས་ཚོད་དེ་ལ་ང་ཚོས་ཀྱི་གོ་སྐབས་བཟང་ཤོས་ཤིག་རེད་ཅེས་ང་ཚོས་ཀྱི་བོད་ཡིག་སློབ་གྲྭ་སློབ་ཕྲུག་ཚོ་ལ་བོད་པའི་སློབ་ཕྲུག་ཚོ་ལ་བོད་ཡིག་སྦྱང་ཡ། ད་འདིའི་སྐབས་དེ་དཔེར་ན་ཆ་བཞག་ན་ད་ད་ང་ཚོས་ཀྱི། གཟའ་ཉི་མ་སློབ་གྲྭར་འགྲོ་གི་ཡོད་པ་རེད་ཡིན་ནའི་དེ་ཡིན་གཟའ་ཉི་མ་དེ་ལོ་གཅིག་ལ་ཐེངས་མ་དེ་འདྲ་བཞི་བཅུ་བཞི་བཅུ་ཞེ་གྲངས་ཅིག་མ་གཏོགས་མི་འདུག་ཨ་ནི་དེའི་ནང་ལོགས་ནས་ཨ་ནི་གཟའ་ཉི་མ་ཁ་ཤས་ཡོང་མ་ཐུབ་ཡ་དེ་འདྲ་ཡོང་གི་ཡོད་པ་རེད་ཨ་གཅིག་ནས་ད་འདི་གཟའ་ཉི་མ་དེ་ང་ཚོ་བདུན་ཕྲག་གཅིག་ནང་ལོགས་ཉི་མ་གཅིག་མ་གཏོགས་མ་བྱེད་དུས་ཙམ་པ་བདུན་ཕྲག་གཅིག་གི་བར་བར་སྟོང་ཆེན་པོ་བཞག་དུས་ཙམ་པ་སློབ་ཕྲུག་ཚོ་ཨ་ནི་བརྗེད་འགྲོ་ཡ་དང་གཅིག་གལ་དེ་ཙམ་གྱི་ནུས་པ་ཨ་སླེབ་བ་དེ་ལས་ཡག་ཨ་ད་ལྟ་ང་ཚོ་དབྱར་ཁའི་གི་དུས་ཚོད་དེ་ད་ཉི་མ་རྟག་པར་ཞེ་གཅིག་གི་བོད་ཡིག་ཁོ་རང་ཚོ་ལ་ཆུ་ཚོད་གཅིག་གཅིག་དེ་བྱེད་དུས་ཙམ་པ་འགྱུར་བ་ཧ་ལས་པ་ཤུགས་ཆེན་པོ་ཞིག་འགྲོ་གི་འདུག་དེ་ཨ་ནི་ང་ཚོ་གི་ད་ཅིག་ང་རང་ཕ་མ་ཚོ་ཁ་ཅིག་རང་ཕ་མ་ཚོ་མཉམ་དུ་བཀའ་མོལ་ཞུ་ཡ་བྱུང་སོང་ཨ་ནི་དེ་ཕ་མ་ཚོ་གི་ཁོ་རང་ཚོ་གི་ཧ་ལས་པ་ཡག་པོ་བྱུང་སོང་འགྱུར་བ་ཐེབས་ཀྱི་འདུག་དེ་ཡག་པོ་འདུག་ཞེས་གསུང་གི་འདུག་འདི་འདྲའི་ཞོན་ཡིན། ལཱས་ལཱས། ད་སློབ་ཕྲུག་ཁོ་རང་ཚོ་གི་ཅིག་གི་དབྱར་སྦྱོང་གི་ལས་འཆར་འདི་ལ་དགའ་མོས་ཆེ་ལོས་བྱེད་ཀྱི་འདུག་ལས་འཆར་འདི་ལ།

འདི་དེ་ཤེས་བྱེད་ཅིག་ལ་དང་ཐོག་ང་ཚོ་གི་ཀེལ་ཧྥོ་ནི་ཡ་བྱང་ཨ་རི་བྱང་བོད་རིགས་གཅིག་པུའི་སྤྱི་མཐུན་ཚོགས་པ་ལས་བྱང་ཨ་རི་ཡུལ་དེའི་ནང་ལོགས་ལ་ང་ཚོས་ཀྱི་ད་ལོ་ལོའི་ཆ་ལ་ང་ཚོས་ལྟ་ཅི་ཁེ་བོད་རིགས་སྤྱི་མཐུན་ཚོགས་པ་གི་ཡར་སྙན་ཞུ་ཞུས་པ་དེ་དེ་ཕྱི་དྲགས་ཡིན་ན་ག་རེ་ཡིན་ན་དེ་ང་ཚོ་ལ་བྱུང་ཡོད་མ་རེད།
ཨ་ལས་ལགས་སོ།

བཀའ་འདྲི་ཁག་ཅིག་ཞུ་གི་ཡིན་ཤེས་རབ་ལགས་ཐོག་མ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། རྣམ་པ་ཚོ་ད་ཤི་ཀ་གོ་གྲོང་ཁྱེར་གྱི་གང་དག་བོད་རིགས་སྤྱི་མཐུན་ཚོགས་པའི་གི་དབྱར་སྦྱོང་ལས་འཆར་དེ་གྲུབ་ཚར་ཙམ་ཅིག་ཆགས་ཀྱི་ཡོད་ས་རེད། ད་ལོ་ལོ་གི་དབྱར་སྦྱོང་གི་ལས་འཆར་དེ་ག་འདྲ་འདྲ་བོ་ཅིག་བྱུང་སོང་དབྱར་སྦྱོང་ལས་འཆར་ལ་མཉམ་ཞུགས་གནང་མཁན་ད་སློབ་ཕྲུག་མང་ལོས་འདྲ་བོ་ཅིག་བྱུང་ཡོད་རེད་ད། འདི་དང་སྦྲགས་ནས་ད་གང་དག་དབྱར་སྦྱོང་ལས་འཆར་སྐོར་ལ་ངོ་སྤྲོད་ཞིག་གནང་དང། ཟླ་ཉིན་དབྱར་སྦྱོང་ཚོགས་དུས་ཟླ་ཉིན་ད་ལོ་བྱས་པས་ན་སྤུ་གུ་མང་ཉུང་གཅིག་པ་ར་ཅིག་རེད་ཤག་ད་ད་ལོ་ང་རང་དེ་བྱས་པ་དང་པོ་ཡིན་བྱས་ཙང་ང་ང་རས་སྡུགས་སུ་བལྟས་པས་ན་དཔེ་རང་ཡག་པོ་བྱུང་སོང་བསམ་གྱི་འདུག་ག་རེ་ཟེར་ན་འཆར་གཞི་དེ་ཚོ་ཚང་མ་ཡག་པོ་བྱས་སྟོན་ཐུབ་སོང། ག་རེ་ཟེར་ན་ནམ་རྒྱུན་གྱི་འཛིན་གྲྭ་དང་མི་འདྲ་བ། ཅིག་ཤེས་ཡོན་ཐོག་ལ་ཡང་སྐད་ཆ་དེ་བཤད་པའི་ཞོར་ལ་ཡང་ལས་རིམ་མང་པོ་ཅིག་རྩེད་མོ་རྩེ་ཡག་དང་འདྲ་མི་འདྲ་བཟོ་ཡག་དང་དེ་འདྲ་བྱས་བྱས། དུས་ཚོད་ཀྱི་མ་གོ་མ་ཤེས་པ་དེ་མང་པོ་ཞེ་པོ་བྱུང་སོང་དཔེ་རང་སྤུ་གུ་དེ་ཚོ་དཔེ་སྐྱིད་པོ་བྱེད་ཀྱི་འདུག།
ད་ལོ་ལོ་གི་ད་དབྱར་སྦྱོང་དེ་ཉིན་གྲངས་ག་ཚོད་ཚོགས་ཡོད་རེད་འདི་ནང་ལ་མཉམ་ཞུགས་བྱེད་མཁན་སློབ་ཕྲུག་མང་ལོས་འདྲ་ཅིག་བྱུང་ཡོད་རེད། ད་ལོ་ཏོག་ཙམ་ཉུང་བ་བྱས་ཡོད་རེད་ག་རེ་ཟེར་ན། Chicago དང Wisconsin Madison དེ་གའི་དབྱར་ཁའི་སྤྲོ་སྐྱིད་དེ Chicago ལ་བྱེད་བསྡད་ཡོད། བདུན་ཕྲག་གཅིག་བཏབ་སྟེ། རྐང་རྩེད་སྤོ་ལོ་དང་བྲག་རི་ལ་བྱས་བྱས། བྱས་ཙང་ང་ཚོ་ཚུར་ད་དབྱར་སྦྱོང་འདི་ཚུར་ཏོག་བསྡུས་བྱས་བྱས་ཉི་མ། བདུན་ཕྲག་གཉིས་ཡིན་པའི་ཁུལ་རེད་བྱས་ཙང། ད་གཟའ་ཉི་མ་དང་དེ་ཚོ་མ་བརྩིས་པ་ཡིན་ན་ད་ཉི་མ། བཅུ་གཅིག་བཅུ་གཉིས་དེ་ག་ཙམ་བྱས་སོང། སྤུ་གུ། མང་ཉུང་དེ་བཅོ་བརྒྱད་ཙམ་རེད་ཤག།
གཟའ་འཁོར་གཉིས་སམ་ད་ཧ་ད་ཉིན་གྲངས་བཅུ་བཅུ་གཅིག་གི་ཅིག་དབྱར་སྦྱོང་གི་སྐབས་སུ་སློབ་ཕྲུག་ཚོ་ལ་ལས་རིམ་འདི་འདྲའི་མང་པོ་ཞེ་བོ་ཅིག་གོ་སྒྲིག་གནང་ཡོད་པ་དང་སློབ་ཕྲུག་ཚོ་གིས་དགའ་མོས་ཆེན་པོ་བྱས་སོང་གསུང་གི་འདུག་ད་དེ་བྱེད་དུས། ད་ལོ་ལོ་གི་དབྱར་སྦྱོང་ལ་རྣམ་པ་ཚོ་ད་གོ་སྒྲིག་བྱེད་མཁན་ཚོ་གིས་ལས་རིམ་ག་རེ་ག་རེ་གང་འདྲ་བོ་ཅིག་བསྒྲིགས་ཡོད་རེད་སློབ་ཕྲུག་ཚོ་ལ་སློབ་ཁྲིད་གཙོ་ཆེ་བ་ག་རེ་ར་ཅིག་གནང་ཡོད་རེད་ག་རེ་བསླབས་ཡོད་རེད་བ་ད་ཉི་མ་བཅུའི་རིང་ལ། བྱས་ཙང་ང་ཚོ་ཉི་མ་འགོ་བཙུགས་དུས་སྒང་ནས། དང་པོ་དེ་ལ་ཡང་ཡོ་ག་ཁྲིད་ཀྱི་ཡོད་རེད་ང་ཚོ་ཡོ་གའི་རྒན་ལགས་བསྟན་འཛིན་འཇམ་དབྱངས་ལགས་ཟེར་ཅིག་དམིགས་བསལ་གྱི་ཁོང་གིས་སྤུ་གུ་ཚོ་ལ་ཡང་ཆུ་ཚོད་ཕྱེད་ཀའི་རིང་ལ་ཡང་དཔེ་འདི་ཡོ་ག་བྱས་ཨ་ནི་དབུགས་དཔེ་སྦྱོང་བརྡར་འདིའི་སྒང་ལ་ཡང་ཤུགས་ཆེན་པོ་ཕྱིན་པ་རེད་ད་དེ་ནས་ཡོ་ག་ཚར་བ་ད་ག་ཨ་ནི་ང་ཚོ་ཞལ་འདོན་སྐྱོར་ཡག་བྱས་ད་ནམ་རྒྱུན་གྱི་ཞལ་འདོན་དང་དེ་འདྲ་མེད་པ་ཅིག་ག་རེ་ཟེར་ན་ང་ཚོ་འདིར་ཡོད་པའི་དེ་འདྲ་འཛུལ་ཞུགས་བྱེད་མཁན་པུ་གུ་ཚང་མ་དེ་ཤི་ཀ་གོ་ལ་སྐྱེ་མཁན་རྐྱང་རྐྱང་རེད་བྱས་ཙང་ཁོང་ཚོ་ལ་ཡང་ཞལ་འདོན་དཔེ་རྒྱུན་རིང་པོ་དེ་འདྲ་མེད་པ་བྱས་ཐུང་ཐུང་བྱས་ཨ་ནི་ཞལ་འདོན་ཐུང་ཐུང་སྐྱོར་ནས་ཨ་ནི་དེ་ནས་ཡོན་ཆབ་འབུལ་སྟངས་དང་དེ་ཚོ་ཚང་མ་པུ་གུ་མི་རེ་ངོ་རེ་བྱས་བྱས་སྐོར་ར་བརྒྱབ་བྱས་འབུལ་རུ་བཅུག་དེ་དེའི་སྒང་བསླབ་ཨ་ནི་དེ་ནས་ཨིན་ཇིའི་ཐོག་ནས་ད་ད་ལོ་མི་འདྲ་ཅིག་ག་ཡོད་རེད་ཟེར་ན་ངས་ཨིན་ཇིའི་ཐོག་ནས། ཆོས་ཀྱི་སྐོར་དེ་ཚོ་འགྲེལ་བཤད་འབིགས་སུ་རྒྱབ་བྱས་བྱས། ཨ་ནི་ད་ག་ནང་བཞིན་གྱི་ཞལ་འདོན་སྐྱོར་དུས་སྒང་ནས་དཔེར་ན་ང་ཚོ་འདིའི་སྒང་ལ་ཡར་ཤུགས་ཆེན་པོ་ཕྱིན་པ་རེད་སྐྱབས་འགྲོའི་སྒང་ལ་ཡར་སྐྱབས་འགྲོའི་སྒང་ལ་ཡར་བོད་ཡིག་ནང་འགྲེལ་བཤད་བརྒྱབ་ཨིན་ཇིའི་ནང་འགྲེལ་བཤད་བརྒྱབ་ཨ་ནི་སྐྱབས་འགྲོ་སྐྱོར་སྟངས་བྱས་ཨ་ནི་ད་ག་ནང་བཞིན་ང་ཚོ་པཱ་ལིའི་ནང་ལོགས་ལ་ཡར

སྒྲུང་འདྲ་མི་འདྲ་བོད་པའི་སྒྲུང་འདྲ་མི་འདྲ་བཤད། འོ་འདི་ད་ག་ནང་བཞིན་ང་ཚོ་རྒྱ་ནག་གཉིས་པ་དེ་ལྷ་རྒྱལ་ལ་ཁོ་རང་བོད་པའི་ཚིག་གསར་པ་འདི་དཔག་ཏུ་བ་ལ་ཡ་གོ་ཡ་གི་ཚིག་འདི་ལབ་བྱ་བྱེད་ཚིག་འདྲ་མི་འདྲ་ལབ་ཨེ་སྐད་ཆ་བཤད་ཡ་ཁ་ནས་སྐད་ཆ་བཤད་ཡ་འདི་འོ་དེ་བྱས་ད་ངས་ཁོ་ཚོ་ལ་ཡ་ཨིན་ཇིའི་ནང་ལོག་ལ་ཡ་བོད་པ་བོད་སྐོར་དང་ཆོས་སྐོར་ད་དེ་ང་གལ་ཆེན་པོ་ཞིག་མཐོང་གི་འདུག། ཨ་འོག་གི་ལག་རྟགས་དེ་ནས་ཉིན་གུང་རྒྱབ་ལ་ང་ཚོ་ཚང་མ་ཨ་ནི་འཛིན་གྲྭའི་ནང་མེད་པ་བྱས་ཕྱི་ལོགས་ཐོན་གྱི་ཡོད་རེད་འདྲ་མི་འདྲ་འགྲོ་ཡག་དང་གཅན་གཟིག་ཁང་ལ་འགྲོ་ཡག་དང་ད་མཚོ་ཡི་འགྲམ་ལ་འགྲོ་ཡག་དང་ལྡུམ་ར་འགྲོ་ཡག་དང་དེ་འདྲས་བྱས་བྱས་ཨ་འདི་ནང་ང་ཚོ་འཛུལ་ཞུགས་ཀྱི་ཕ་མ་ཡིན་སྤུ་གུའི་ཕ་མ་དག་གིས་དཔེ་རང་དཀའ་ལས་བརྒྱབ་བྱས་པས་ཡག་པོ་བྱུང་སོང། ཉིན་གྲངས་བཅུ་གཅིག་བཅུ་གཉིས་ཙམ་གྱི་དབྱར་སྦྱོང་ཀྱི་ལས་འཆར་འདིའི་ཐོག་ནས་སློབ་ཕྲུག་ཚོ་ལ་གཅིག་ཀྱང་ཕན་ཐོགས་འདྲ་ཅིག་ག་ཚོད་ཅིག་འདྲ་ཅིག་བྱུང་སེ་དགོངས་ཀྱི་འདུག་ཁོ་རང་ཚོ་སློབ་ཕྲུག་ཁོ་རང་ཚོ་སྒེར་གྱི་ངོས་ནས་ག་རེ་གསུང་གི་འདུག་ཕ་མ་ཚོ་གིས་ག་རེ་འདྲ་ཅིག་གསུང་གི་འདུག། སློབ་ཕྲུག་ཁོ་རང་ཚོས་དེ་ལབ་གི་འདུག་ད་གསར་པ་ལས་མང་པོ་ཤེས་སི་ལབ་གི་འདུག་གསར་པ་འདི་ད་གལ་ཆེ་ཤོས་དེ་གོ་བརྡ་སྤྲད་ཡས་དེ་རེད་ཤག་ང་ཚོ་དཔེར་ན་སྤྱིར་བཏང་ངས་བལ་སྤུ་གུ་ད་ཤི་ཀ་ཀོ་ཙམ་མེད་པར་ས་ཁུལ་གཞན་དག་བལྟས་དེ་འདྲའི་ཆུ་ཚོད་ཀ་ནས་ཏུ་དོ་བ་ལ་སྐྱེས་པ་རྐྱང་ཡིན་ཙང་གཅིག་ང་ཚོ་གོ་བརྡ་སྤྲོད་མ་ཐུབ་པའི་དཀའ་ངལ་འགྲོ་འང་ཕ་མ་དང་སྤུ་གུའི་བར་ལ་ཡ་ད་ག་ནང་བཞིན་མི་རྒན་པ་དང་གཞོན་སྐྱེས་དང་དེ་འདྲའི་ད། ཨ་ནེ་སྤུ་གུ་ཆུང་ཆུང་དག་དེ་འདྲའི་ལག་ཏུ་གོ་བརྡ་འཕྲོད་མ་ཐུབ་ད་བོད་སྐད་ཀྱི་ཐོག་ནས་ང་ཚོ་ཅི་རེ་བཤད་བཤད་ཡག་གི་ཐབས་ཚུལ་འདྲ་མི་འདྲ་སྟོན་གྱི་ཡོད་རེད་བ། བྱས་ཙང་ད་ད་ནི་དེ་ང་ཚོ་བོད་སྐད་ཐོག་ནས་ཡིན་པ་བྱས་ཨིན་ཇིའི་ཐོག་ནས་ཡིན་པ་བྱས་འདི་གཉིས་ཆོ་འཕྲུལ་སྟོན་དཀའ་ནས་གོ་བརྡ་འཕྲོད་ཡག་དེ་ཡག་གི་འདུག་བྱས་ཙང་སྤུ་གུ་དེ་ཚོས་མང་པོ་ཤེས་ཡོང་སོང་ཟེར་ཡག་ད་དེ་འདུག་ཕ་མ་ཚོ་ནི་སྤྲོ་པོ་ཞེ་པོ་བྱུང་ཤག་ག་རེ་ཟེར་ན

དང། བོད་ཀྱི་ཐེབས་རྩ་ཁང་གི་འགན་འཛིན་བློ་བཟང་སྙན་གྲགས་ལགས་དང་བྱང་ཁེ་ལི་ཧྥོར་ནི་ཡའི་བོད་ཕྲུག་ཚོའི་དབྱར་སྦྱོང་ལས་འཆར་གྱི་འགན་འཁུར་མཁན་བྱམས་པ་ལྷ་དབང་ལགས་དེ་ག་ནང་བཞིན་ཤི་ཀ་གོ་གྲོང་ཁྱེར་གྱི་དབྱར་སྦྱོང་ལས་འཆར་གྱི་དགེ་རྒན། ཤེས་རབ་རྒྱ་མཚོ་ལགས་གསུམ་གྱིས་དུས་ཚོད་བཏོན་ནས་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ། ལགས་ཐུགས་རྗེ་ཆེ་གནང།